ཁ་ཅིག་དམིགས་པའི་གཏད་སོ་བྱས་ནས་དེ་ནས་དེ་ལ་སེམས་བཟུང་ན་མཚན་འཛིན་དུ་འགྲོ་སྙམ་ནས། དེ་ལྟ་བུའི་དམིགས་པའི་ཡུལ་ལ་མི་གཏོད་པར་རྟེན་མེད་དུ་འཇོག་པ་ཉིད་སྟོང་ཉིད་སྒོམ་པར་འདོད་པ་ནི། སྟོང་ཉིད་སྒོམ་ཚུལ་གཏན་ནས་མ་གོ་བའི་རྣམ་འགྱུར་ཡིན་ཏེ། འདི་ནི་དེའི་ཚེ་འདི་ལྟར་དེའི་ཚེ་ཤེས་པ་མེད་ན། སྟོང་ཉིད་སྒོམ་པའི་ཏིང་ངེ་འཛིན་ཡང་མེད་པར་འགྱུར་ལ་ཡོད་ན་ནི་ཅི་ཞིག་ཤེས་པའི་ཤེས་རབ། ཤེས་ཅི་ཞིག་ཅི་ཞིག་ཤེས་པས་ཤེས་པར་འཇོག་པའི་ཤེས་བྱ་འདོད་དགོས་སོ་ཤེས་བྱ་ཡོད་ན་ནི་དེ་ཉིད་བློ་དེ་ཡི་དམིགས་པ་ཡིན་ཏེ་ཡུལ་ཡུལ་དང་དེ་ནི་དམིགས་པ་དང་ཤེས་བྱ་ནི་དོན་གཅིག་པའི་ཕྱིར་རོ་ཞེས་དེ་ལྟར་ན་ཏིང་ངེ་འཛིན་དེ་ཡང་མཚན་འཛིན་དུ་འདོད་དགོས་པས་ལུགས་དེ་ནི་རིགས་པ་མ་ཡིན་ནོ་ད་ནི་ཞུ་མ་གོ་བྱེད། གཞན་ཡང་སྟོང་པ་ཉིད་ཀྱི་དོན་དུ་སྒོམ་དུ་འགྲོ་མི་འགྲོ་ནི་ཡིན་ལུགས་རྟོགས་པའི་ལྟ་ཐོག་ཏུ་བཞག་ནས་སྒོམ་མི་སྒོམ་གྱིས་འཇོག་པ་ཡིན་གྱི་རིགས་པ་སྟོང་ཉིད་དང་གསུམ་པ་དང་བསལ་བྱ་ཡིན་པས་ན།

ཆགས་སོགས་ལྔ་ཤས་ཆེ་བ་ནི་སྐྱེ་བ་སྔ་མ་ལ་ཆགས་སོགས་ལྔ་ཀུན་ཏུ་བསྟེན་གོམས་པར་བྱས་ལན་མང་དུ་བྱས་པས་ཆགས་སོགས་ལྔ་ཡི་ཡུལ་ཆུང་ངུ་ལ་ཡང་འདོད་ཆགས་ལྔ་དྲག་པོ་རྒྱུན་རིང་དུ་སྐྱེ་བའོ། འདོད་ཆགས་ཆེ་བ་ཟེར་ན་ད་ཐེངས་ཟེར་ནི་ཟེར། ད་ཐེངས་མི་སྡུག་པ་ཚོར་ཁོང་ཁོང་ཡོད་རེད། ཆ་མཉམ་པར་སྤྱོད་པ་ཟེར་ནི་ག་རེ་ཟེར་ན་སྐྱེ་བ་སྔ་མ་ལ་སོགས་ཆགས་སོགས་ཀུན་ཏུ་མ་བསྟེན་གོམས་པར་མ་བྱས་ལན་མང་དུ་མ་བྱས་ཀྱང་དེ་དག་ལ་ཉེས་དམིགས་སུ་མ་བལྟས། སུན་མ་ཕྱུང་བས་དེ་དག་གི་ཡུལ་ལ། དེ་ནི་ཆགས་སོགས་ཤས་ཆེན་པོ་དང་རྒྱུན་རིང་པོ་མི་སྐྱེ་ཡང་ཆགས་སོགས་ལྔ་མི་འབྱུང་བ་མ་ཡིན་པའོ། དང་ཤས་ཆུང་བ་ཉོན་མོངས་ཆུང་བ་ནི་སྐྱེ་བ་གཞན་དུ་ཆགས་སོགས་ཀུན་ཏུ་བསྟེན་གོམས་པ་སོགས་མ་བྱས་ཤིང་དེ་ནས་ཉེས་དམིགས་སུ་ལྟ་བ་སོགས་བྱས་པས་ཆགས་སོགས་ཀྱི་ཡུལ་ཆེན་པོ་དང། ཆགས་སོགས་ཀྱི་ཡུལ་ཆེན་པོ་དང་མང་པོ་དང་ལྷག་པ་ལ།

རྒྱུ་ལ་ཀུན་དུ་རྨོངས་པ་ཞིག་ཡིན་ན་ནི་ཁམས་ལ་མཁས་པ་ལའོ། རྐྱེན་ལ་ཀུན་དུ་རྨོངས་པ་ཞིག་ཡིན་ན་ནི་སྐྱེ་མཆེད་ལ་མཁས་པ་ལའོ། མི་རྟག་པ་དང་སྡུག་བསྔལ་བ་དང་བདག་མེད་པ་ལ་ཀུན་དུ་རྨོངས་པ་ཞིག་ཡིན་ན་ནི་རྟེན་ཅིང་འབྲེལ་བར་འབྱུང་བ་ལ་མཁས་པ་དང་གནས་དང་གནས་མ་ཡིན་པ་ལ་སེམས་ཉེ་བར་གཏོད་པར་བྱེད་དེ་ཞེས་གསུངས་པ་ལྟར་དམིགས་པ་འདི་ལྔ་གཙོ་བོར་རྨོངས་པ་རྡོ་རྗེའི་སྐུ་འོ། ལྔ་དང། ཕུང་པོ་ལ་མཁས་པ་དང། གང་ཟག་འདི་ནི།

ཁྱད་པར་རྣམ་རྟོག་རྣམ་རྟོག་ཤས་ཆེ་བས་ནི་ངེས་པར་རླུང་བསྒོམ་པར་བྱ་དགོས་སོ་ཞེས་བྱ། ད་གང་ཟག་གཞན་ནི་ད་འདི་ལྟར་ཉོན་མོངས་ཆ་མཉམ་པར་སྤྱོད་པ་དང་ཉོན་མོངས་པ་རྣམས་ཤས་ཆུང་བའི་གང་ཟག་ཡིན་ན་ནི་དེ་ནི་སྔར་བཤད་པ་ལྟར་དམིགས་པ་སྔར་བཤད་པ་རྣམས་ཀྱི་ནང་ནས་དེ་ནི་ཡིད་གང་སྤྲོ་བ་ལ་དམིགས་ཏེ་བྱའོ་ཞེས་བྱ། ད་ཤས་ཆེ་བ་མ་ཡིན་པ་དེ་ནི་ཉོན་མོངས་དུག་གསུམ་ཉོན་མོངས་དུག་གསུམ་ནོར་བུ་རེ་ད་ཉོན་མོངས་ཀྱི་ཆ་མཉམ་པར་སྤྱོད་པ་ཞིག་ཡིན་ན་དེ་ནི་དམིགས་པ་ཡིན་གྱི་མི་འཇིག་གི། འདི་ལ་དམིགས་བྱ་ཁྱད་པར་འགྲོ་བ་དེ་ནི་གང་ཡིན་པ་ནི།

ཁ་ནང་དུ་བལྟས་པ་ལ་ཡང་གཉིས་ཏེ་ལུས་ལ་དམིགས་པ་དང་དེ་ནས་ལུས་ལ་བརྟེན་པ་ལ་དམིགས་པའོ། དེ་ལའང་ལུས་ལ་དམིགས་པ་ལ་ཡང་གསུམ་སྟེ་དེ་ནས་ལུས་ཉིད་ལ་ལྷ་ཡི་རྣམ་པར་དམིགས་པ་དང་ཀེང་རུས་ལ་སོགས་པ་མི་སྡུག་པར་དམིགས་པ་དང་ཁ་ཊྭཱཾ་ག་ལ་སོགས་པ་དེ་ནས་མཚན་མ་ཁྱད་པར་ཅན་ལ་དམིགས་པའོ་ལུས་ལ་བརྟེན་པ་ལ་ཡང་ལྔ་སྟེ།